ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་དང་ལེན་གྱིས། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི Podcast དཔྱད་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། འདས་པའི་གཟའ་འཁོར་གཉིས་ཙམ་རིང་རྒྱ་ནག་གི་གྲོང་ཁྱེར་ཆེ་ཤོས་ཧྲང་ཧའེ་སྒོ་རྒྱག་དམ་དྲག་བྱས་ཡོད་པའི་རྐྱེན་གྱིས་གྲོང་ཁྱེར་དེའི་ནང་གི་མི་མང་ལ་དཀའ་ངལ་སྣ་ཚོགས་ཤིག་འཕྲད་བཞིན་ཡོད་འདུག་དེ་རིང་ང་ཚོའི Podcast དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡ་ཧྲང་ཧའེ་གྲོང་མིར་འཕྲད་པའི་དཀའ་ངལ་གྱི་གནས་ཚུལ་ཁག་ཅིག་ངོ་སྤྲོད་ཞུ་གི་ཡིན། ད་ཚང་མས་དྲ་ལམ་དང་གསར་འགྱུར་ཐོག་ལ་གཟིགས་པ་ནང་བཞིན། དེ་རིང་ཁ་སང་ཧྲང་ཧའེ་ལ་ཡར་དམ་དྲག་དང། འགྲོ་སྐྱོད་བྱེད་མ་ཆོག་པ་སོགས་པའི་གནས་ཚུལ་གྱི་རྐྱེན་པས་ཡིན་ན་ཧྲང་ཧའེ་ནང་ལོགས་ལ་ཡར་མི་མང་ཚོ་ལ་ཡར་དཀའ་ངལ་དང་དཀའ་ངལ་འཕྲད་པ་འདིའི་སྒང་ལ་ཡར་ད་འདས་པའི་ཉིན་མ་གཉིས་གསུམ་ནང་ལ་ཡར་གསར་པ་གཅིག་ག་རེ་འདུག་ཟེར་ན། ས་ཁུལ་མང་པོ་གཅིག་ལ་ཡར་མི་མང་གིས་དམ་དྲག་གི་སྲིད་ཇུས་དང་ད་གཞུང་གི་བྱེད་སྟངས་དེ་ཚོ་ལ་ཡར་ངོ་རྒོལ་བྱས་པའི་གནས་ཚུལ་འདི་འདྲའི་སྤྱི་ཚོགས་དྲ་ལམ་སྒང་མང་པོ་ཞེ་པོ་ཅིག་མཐོང་ཡ་འདུག། ད་རྒྱུན་དུ་ཁོ་རང་ང་ཚོའི་སྤྱིར་བཏང Podcast དཔྱད་ཞིབ་ལས་རིམ་ནང་ལོགས་ལ་ཡང་གནད་དོན་དེ་ཚོའི་ཆབ་སྲིད་ཀྱི་ཤུགས་རྐྱེན་དང་ཁོའི་གཞི་རྒྱ་ཆེ་ས་ནས་ཡིན་ན་སྤྱི་ཚོགས་དང། འཛམ་གླིང་གི་གནས་སྟངས་དེ་ཚོ་ལ་ཡང་ཤུགས་རྐྱེན་ག་འདྲས་ཡོད་མེད་བཤད་ཀྱི་ཡོད། དེ་ལས་ཡིན་ན་དེ་རིང་ངས་འདི་བསམ་བྱུང། དེ་རིང་ཁ་སང་ཡིན་ན་ཧྲང་ཧའེ་ཀྱི་ཏོག་དབྱིབས་ནད་དུག་དམ་དྲག་འདིའི་ནང་ལ་ཡང་འཕྲད་པའི་མི་སྒེར་སོ་སོའི་གནས་ཚུལ་འདི་ད་ལྟ་བར་དྲ་ལམ་དང་འདིའི་སྒང་ཐོན་བསྡད་ཡོད་པ་འདི་ཁ་ཤས་ཅིག་ངོ་སྤྲོད་ཞུས་བྱས་གནས་ཚུལ་འདི་ནས་ཡིན་ན་ཁོ་ཧྲང་ཧའེ་གནས་སྟངས་ག་འདྲས་ཅིག་ཡོད་མེད་བཅས་ཀྱི་མཚོན་ཐུབ་པའི་བསམ་པའི་རེ་བ་བྱས་བྱས་ཡིན་ན་འདི་འདྲའི་ཁ་ཤས་ཅིག་ངོ་སྤྲོད་ཞུ་དགོས་བསམ་བྱུང། ད་གནས་ཚུལ་སྡུག་པོ་འདི་གང་དག་ཅིག་ངོ་སྤྲོད་ཞུས་ཟིན་པ་དེ་རིང་གསར་ཤོས་ཐོན་པ་གཅིག་ག་རེ་འདུག་ཟེར་ན་ཁ་སང། སྤྱི་ཟླ་བཞི་པའི་ཚེས་བཅུ་བཞིའི་ཉིན་གང་དེ་ལ་ཡ། ཧྲང་ཧའེ། ཕ་གི་ཁོང་ཚོས་ཅའོ་ཞང་ཡོས་ཏུས་ཟེར་འདུག་ག་ད་འདི་རེད་བ་གཅིག་འདི་སུམ་ཅུ་བཞི་བཅུ་ཙམ་འདི་མང་པོ་ཞེ་པོ་ཅིག་སྒྲིག་བྱས་མཉམ་དུ་གཏོང་ཡག་འདུག་ག་ད་ནུབ་ཕྱོགས་རྒྱལ་ཁབ་ཀྱི་གཏོང་ཡག་ཞིག་འདི་འདྲ་གཏོང་མཁན་གྱི་ཨ་ནི violin གཏོང་མཁན་ཁྲེན་ཧྲུན་ཕིང་ཟེར་ཡག་འདུག་ཁོ་རང་ཡིན་ན་ཁ་སང། ཁོ་རང་བསྡད་སའི་ཁང་པ་ཐོག་བརྩེགས་ཅན་དེའི་བར་ཁྱམས་ནས་མར་མཆོངས་བྱས་རང་ཤི་བརྒྱབ་བཞག། རང་ཤི་བརྒྱབ་རྗེས་ཁོ་རང་འདི་ནང་ལོགས་ལ་ཡ་རང་ཤི་བརྒྱབ་དགོས་པའི་རྒྱུ་མཚན་གྱི་ཡི་གེ་ཅིག་བཞག་ཡོད་ཟེར་ཡང་འདི་ན་གནས་ཚུལ་གོ་ཡ་བྱས་པ་ཡིན་ན། འདས་པའི་ཉིན་མ་གཉིས་གསུམ་ཞིག་ནང་ཁོ་རང་ཞེ་པོ་ཅིག་གྲོད་ཁོག་ན་བྱས་ན་ཚ་ཞེ་པོ་ཅིག་ཨར་མ་ཚིམ་པའི་ན་ཟུག་བརྒྱབ་བྱས། ཨ་ནི་བརྒྱབ་དུས་ཙམ་པ་ད་དུ་བ་ཁ་པར་བཏང་བྱས་ཛ་དྲག་གི་སྨན་ཁང་ཡིན་ནའི་སླད།

འདས་གྲོངས་སོང་ཤག་ད་ལྟོགས་པར་དྲ་ལམ་ཐོག་ལ་གོ་ཡ་བྱས་པ་ཡིན་ན་རྒྱུན་དུ་ཁོ་རང་ཁྲེན་ཧྲུན་ཕིང་ཟེར་མཁན་དེ་ཤེས་མཁན་མི་ཁ་ཤས་ཀྱིས་ཟེར་ཡ་བྱས་ན་ཁོ་རང་རྒྱུན་དུ་ཁོ་རང་མི་ཡག་ཐག་ཆོད་རེད་ནམ་རྒྱུན་ཁོ་རང་གཅིག་སེམས་པ་བུ་ཟུག་དོག་པོ་དང་འདི་འདྲ་རང་ཤི་རྒྱབ་པའི་གནས་ཚུལ་མང་པོ་ཡོང་གི་རེད་བ་ཁོ་རང་སྤྱིར་བཏང་བྱས་ན་ཨེ་འདི་འདྲ་ཞིག་མ་རེད་མི་སྤྱིར་བཏང་བློ་རྒྱ་ཆེན་པོ་དང་ནམ་རྒྱུན་ཁོ་རང་སྣང་བ་སྐྱིད་པོ་ཅིག་ཡོད་རེད་ད་འདི་འདྲ་ན་ཟུག་ཞེ་པོ་བརྒྱབ་འུར་ཞུ་ཐུབ་མེད་འགྲོ་ཟེར་བྱས་འདི་འདྲས་ཀྱི་གནས་ཚུལ་གོ་ཤག། དེ་ནས་ཡིན་ན་གནས་ཚུལ་གཞན་པ་གཅིག་ད་ངོ་སྤྲོད་ཞུ་དགོས་བསམ་ས་གཅིག་ག་རེ་འདུག་ཟེར་ན་ད་དེ་རིང་ཁ་སང་ཕ་གིའི་ཧྲང་ཧའེ་ནང་ལོགས་སླེབས་བསྡད་པའི་ཕྱི་རྒྱལ་ཡིན་ནའི་རེད་ཧོང་ཀོང་དང་ཐའེ་ཝན་ནས་ཡོང་མཁན་དེ་ཚོ་ད་ཕྱི་ལ་མར་ཐོན་ཡག་གི་དཀའ་ངལ་ཆེན་པོ་ཞིག་ཡོད་པའི་གནས་ཚུལ་འདི་མང་པོ་ཞེ་པོ་འདུག་འདི་ནས་དཔེར་ཆ་བཞག་པ་ཡིན་ན་ཁེ་ན་ཌ་ནས་ཡོང་པའི་ནི་ད་ཁོ་རང་རྒྱ་མི་རེད་ཤག་ཡིན་ནའི་ཁེ་ན་ཌར་གཏན་གཏན་སྡོད་བྱེད་མཁན་དེ་འདྲ་ཅིག་གི། ཁོ་རང་གི་དེ་ཡ་གཅིག་དྲ་ལམ་ཐོག་ལ་ཡ་གནས་ཚུལ་སྤེལ་བཞག་དེ་ནང་ཟེར་ཡག་བྱས་པས་ན། ད་རིང་ཡིན་ན་ད་ཚེས་ཟླ་བ་བཞི་བཞི་པའི་ཚེས་པ་དགུ་ཉིན་ག་རེད་ད་ང་བལ་དུ་ཚུར Canada གི Vancouver ལ་ཡ་ཚུར་ཡོང་ཐུབ་སོང་ད་ཡིན་ན་དེའི་བར་མཚམས་ལ་དེ་ང་གཅིག་བདུན་ཕྲག་གཉིས་ཙམ་ཅིག་དཔེ་ཞེ་པོ་ཅིག་གི་དཀའ་ངལ་འཕྲད་སོང་དེ་དུས་གནས་ཚུལ་དེ་གི་མ་ཆ་ཚང་བྱས་ཁྱེད་ལ་བཤད་ཀྱི་ཡིན་བཤད་བྱས་ཁོ་རང་གི་གནས་ཚུལ་བྲིས་བཞག་ད་མི་དེ་ཕ་གིའི་རྒྱ་མི་དེ། Canada ནས Shanghai ལ་ཤེས། Shanghai ལ་ཡ་མཐའ་མ་དེ། གང་ལྟར་ད་བཞི་པའི་ཚེས་པ་བརྒྱད་དགོང་དག་འདི་ལ་ཡ། ཁོ་རང་དངོས་གནས་ཀྱི་གནམ་གྲུ་བོད་དུ། ཧྲང་ཧའེ་ནས་ཁེ་ན་ཏྲ་ལ་ཕེབས་ཡོང་མཁན་གྱི་གནམ་གྲུ་དེ་ཡོད་ས་རེད། ཡོད་བྱས་གཅིག་ནི་ཁོ་རང་ཉིན་མ་གཅིག་གཉེར་བྱེད་ཆེད་དུ་གནམ་གྲུ་ཕ་གིར་འགྲོ་ཐུབ་ལུགས་གནམ་ཐང་འགྲོ་ཐུབ་མ་ཐུབ་བྱས་བསམ་བྱས་ད་གནམ་ཐང་འགྲོ་མཁན་མོ་ཊ་ད་དེ་ཚོ་ཞེ་པོའི་དཀོན་པོ་ཅིག་བྱས་མཐའ་མ་དེ་ཁོ་རང་གི་སྤྱི་སྤྱོད་རླངས་འཁོར་འདི་ཆེན་པོ་ཞིག་འདུག་ག་འདི་འདྲ་ཅིག་འགྲོ་བསྐྱོད་བྱས་ཆོག་མཆན་ཡོད་མཁན་གཅིག་གླས་བྱས་ཡིན་ན་ཁོ་རང་མི་གཅིག་འདི་ནང་ལ་ཡར་ཡོང་དགོས་བྱས་ཤག། ཕི་ཀའི་ཀླད་བྱས་རྣམ་སྤྲུལ་ཐང་ཀླད། རྣམ་སྤྲུལ་ཐང་ཀླད་ནི་ཡིན་ན་ན་རྣམ་སྤྲུལ་ཐང་གི་ཡས་གཅིག་རྫུས་གསེར་གྱི་ཁང་པ་ཆེན་པོ་འཇོག་ར་གུག་གསེར་གྱི་དེའི་ནང་ལ་ཡར་རྫུས་ཁྲུ་རྫུས་ཙམ་པ་ཡིན་ན་ད་ཁོ་རང་སེམས་ལ་ཡར་ལྷོད་ལྷོད་ཞུན་ཅིག་བདག་ཡིན་ན་ང་བྲིས་སོ་ད་རྣམ་སྤྲུལ་དེ་ཅེས་ཁེར་འདྲ་ལ་ལོག་ཡོང་ཐུག་ན་ཨ་ནི་ད་ཚང་མ་བྲིས་པར་བསམ་བྱུང། ད་ཡིན་ནའི་ཁོ་རང་ཕི་ཀའི་ཀླད་རྫུས་ཙམ་པ་ཡིན་ན་གར་སེར་རྣམ་སྤྲུལ་དེ་གསར་རྙིང་མི་དྲུག་འོག་མར་ད་རིང་གཉལ་ལས་ཉེས་མེད་གཅིག་གཉལ་ལ་ཕྱིན་པར་བ་འགྲོ་དགོས་ཡ་དེ་ཡིན་ན་གསར་རྙིང་འགྲོ་མ་ཐུབ་ཅིག་ཅེས་ལང་ཀ་ལ་དགའ་མི་ངན་བསམ་བྱས་ཡིན་ན་གཉལ་ལ་ཉེས་མེད་གཅིག་འགྲོ་དགོས་སྐྱེས་པ་རེད་ད་ཕི་ཀའི་ཡ་དགོངས་དག་གཅིག་དེ་དུས་འདི་དགོངས་ངོ་དེ་ཡིན་ན་ཁོ་རང་གི་གནམ་གྲུ་དེ་ཧྲང་ཧའེ་ནས་ཁེ་ན་ཏྲ་འགྲོ་མཁན་གནམ་གྲུ་དེ་མེད་པ་བཟོས་སོང། ད་མེད་པ་བཟོས་དུས་འགྲོ་ཡག་ཡོད་མ་རེད་བ། འགྲོ་ཡག་མེད་དུས་ཙམ་པ། གང་ལྟར་དར་གེ་སི་ཧྲང་ཧའེ་ལ་ཡ། ཁོ་ཚོ་བསྡད་སའི་ས་ཁུལ་དེ་ལ་ཡ། ས་ཁུལ་དེ་ནས་མར་དོན་བཅུག་རོགས་ང་ཕྱི་རྒྱལ་འགྲོ་མཁན་གནམ་གྲུ་དེ་ཅིག་འགྲོ་གི་ཡིན་ལབ་ན་ཕ་གིར་ས་ཡིག་རྒྱབ་དགོས་ཀྱི་འདུག་ཕྱི་ལོགས་མར་དོན་ཡོང་དུས་ད་ང་ད་འདི་ནས་ཁང་པ་དེ་ནས་དོན་བྱས་ས་ཁུལ་དེ་ནས་དོན་བྱས་ཕར་གནམ་གྲུའི་ཐང་ཕྱིན་ཚར་བའི་རྗེས་ལ་ཡིན་ན་ཚུར་ཕྱིར་ལོག་བྱེད་ཀྱི་མེད་ཟེར་བྱས་པས་ས་ཡིག་རྒྱབ་དགོས་འདུག་ཕར་ཕྱིར་ལོག་བྱེད་ས་ཁྱོན་ནས་མི་འདུག་ད་ཁོ་རང་ཕི་ནས། སྤུན་ཀྱག་ཡིན་ནའི་ནང་མི་ཡིན་ནའི་ག་རེ་ཡིན་ནའི་ཧྲང་ཧའེ་དེ་ནས་ཐོན་གནམ་གྲུའི་ཐང་སླེབས་གནམ་གྲུའི་ཐང་སླེབས་ཚར་ནས་ཕ་གིར་གནམ་གྲུ་མེད་པ་ཆགས་དུས་ད་ག་ནས་ཕར་ཕྱིར་ལོག་བྱས་ཟེར་བཤད་ཡོད་མ་རེད་ད་གནམ་ཐང་དེ་སྒུག་དགོས་རེད་གནམ་ཐང་སྡོད་དུས་ཙམ་པ་ཁྱུག་བསྡད་ཤུལ་རེད་འགག་ལམ་སེང་ད་ག་ཧ་གོ་ཡག་ཅིག་ག་རེ་འདུག་ཟེར་ན་དེ་ཡིན་ན་ཁོ་རང་གཅིག་པོ་མི་གཅིག་པོ་རང་མི་འདུག་དེ་མི་མང་པོ་ཞེ་པོ་ཞིག་གང་ལྟར་སོ་སོའི་ནང་ནས་ཐོན་གནམ་ཐང་སླེབས་ཧྲང་ཧའེ་གི་གནམ་ཐང་སླེབས་ནས་གནམ་གྲུ་དེ་འགྲོ་མ་ཐུབ་བྱས་ཕ་གིར་ལུས་བསྡད་ཀྱོག་ཕར་ལོག་སའི་མེད་ཀྱོག་གནམ་གྲུའི་མེད་ཀྱོག་ནང་ལ་ལོག་སའི་མེད་ཀྱོག་ནས་གནམ་ཐང་ནང་ལོགས་སྒུག་བསྡད་མཁན་དེ་མི་ཁ་ཤས་ཀྱི་བདུན་ཕྲག་གཅིག་སྒུག་བསྡད་མཁན་དེ་མང་པོ་འདུག་གནམ་ཐང་ནང་ལོགས་ན་ཧ་ལམ་ཅིག་ཁ་ལག་དང་ཟ་ཡག་དང་འཐུང་དཔེ་བཙོང་ཡག་མེད་པ་ཅིག་བྱས། ཧོབ་དེ་ཁར་ཁོ་རང་སེམས་པའི་ནང་ལོགས་ལ་ཡ་ཅིག་དམག་འཁྲུག་བྱུང་ཡོང་དུས་ཙམ་པ་ད། སྐྱབས་བཅོལ་བ་ད་འདི་ཞེ་པོ་བྱིན་གྱིས་བརློབས་པ་ལ་ཡང་དཀའ་ངལ་ཞེ་པོ་དེ་འཕྲད་ཀྱི་འདུག་ག་རེད་བ། དེ་འདིར་སླེབས་ནང་བཞིན་ཞཱ་ཧྥེ་ཁེ་ཧྲང་ཧའེ་གི་གནམ་གྲུའི་ཐང་དེ་ལ་ཡ། ཨ་ནི་མི་ནི་ཚང་མ་ལོག་པས་ད་ལྟ་གནམ་གྲུའི་ལས་ཁུངས་དེ་ཚོའི་སྒོ་འགྲམ་ཕྱིན་བྱས། སོ་སོ་ག་བར་འགྲོ་དགོས་ཡིན་ནའི་ད་ཁེ་ན་ཏྲ་ལོག་དགོས་ནའི་ཨ་མི་རི་ཀ་ལོག་དགོས་ནའི་ག་བར་ལོག་དགོས་ནའི། འདིའི་ལོག་སའི་གནམ་གྲུ་ཞིག་ད་ལྟ་བཙལ་བྱས་ཡང་མི་འདུག་ད་གང་ལྟར་ཧྲང་ཧའེ་ནས་ཐོན་བྱས། ཕྱིའི་རྒྱལ་ཁབ་ཅིག་འགྲོ་མཁན་ཡིན་པའི་གནམ་གྲུ་ཡིན་པའི་ཤོག་གུ་མི་ཚང་མ་ལོག་ག་འདྲ་དེ་ནས་གནམ་གྲུའི་པ་སེ་ཉོས་རྗེས་ད་ག་འདྲ་ཧྲང་ཧའེ་ནས་ཐོན་ཕྱིའི་རྒྱལ་ཁབ་ཅིག་སླེབས་སོང་ཕ་གིར་སླེབས་སོང་ད་ག་འདྲ་འདི་འདྲ་བྱས་པས་ནས་རྒྱ་ནག་ནང་བཞིན་འདི་འདྲའི་བཀག་འདོམས་བྱེད་མཁན་འདི་འདྲ་མེད་དུས་ཨ་ནི་ཅིག་དྲག་ག་བྱས་རྗེས་ག་འདྲ་གནམ་གྲུ་བརྗེ་པོ་རྒྱག་པ་དོ་ག་ལེ་ག་ལེ་སྐོར་ཐེ་བྱས་ཡོང་རྒྱུ་བསམ་བྱས་བི་ཧབ་དོ་སྐོར་རྒྱབ་བྱས་ཨ་མཐའ་མ་མཐའ་མ་དེ

ཕ་གིར་ཡར་ད་གཅིག་གི་རྒྱུད་རིང་པོ་ཁོ་རང་དཀའ་ངལ་འཕྲད་པས། དེའི་ནང་ལོགས་ལ་ཡར་ད་དེའི་གནས་ཚུལ་དེ་རིང་པོ་ཞེ་པོ་ཅིག་ཤག་ཟེར་ཡག་ཆེ་ནི་ཟླ་བ་གསུམ་པའི་ཚེས་ཉི་ཤུ་ཐམ་པའི་ཉིན་ག་དེ་ཡིན་ན་ཧོང་ཀོང་ནས་ནི་ཧྲང་ཧའེ་ལ་ཕྱིན་ཤག་ཧྲང་ཧའེ་ལ་ཕྱིན་རྗེས་ཕ་གིར་སླེབས་ད་ག་སྔོན་ནས་སྔོན་ནས་ཧ་གོ་གི་ཡོད། ཧྲང་ཧའེ་ལ་སླེབས་ད་ག་ལ་ཉི་མ་བཅུ་བཞི་ཁོང་ཚོས་མགྲོན་ཁང་དེ་ནང་ལ་ཟུར་བཀག་བྱས་ཤིང་ཞག་བདུན་འང་དེ་བསྡད་དགོས་ཀྱི་ཡོད་ཧ་གོ་གི་ཡོད། ཁོ་རང་ཕ་གིར་ཕྱིན་ཟུར་བཀག་བྱས་སའི་མགྲོན་ཁང་ཐབས་ཆག་ཅིག་འདུག་འདི་ནང་ལ་ཤེས་ཕ་གིར་སྡོད་དུས་ནས་པ་པེ་ཏི་མགྲོན་ཁང་དེ་ལིའི་ཁ་ལག་སྐྱོ་པོ་ཞེ་པོ་ཅིག་འདུག་ཁ་ལག་བཏུ་དུས་གསུམ་ཉོས་བྱས་དངུལ་སྤྲད་ན་ག་འདྲ་ཁ་ལག་གྲོད་ཁོག་རྒྱགས་ཀྱི་མི་འདུག་ད་ཡིན་ནའི་ལ་མ་རྒྱགས་ནའི་སྐྱོན་མི་འདུག་འདི་སྐབས་དེ་ཡིན་ན་ཁོང་ཚོས་ད་ལག་པས་འདི་ཁ་པར་འདི་བརྒྱབ་བྱས་ཁ་ལག་འདི་སྐྱེལ་མཁན་འདི་ལ་དངུལ་སྤྲད་ན་ཁ་ལག་སྐྱེལ་ག་ཡོང་མཁན་འདུག་བྱས་ཚེ་ཁོ་རང་ཡིན་ན་ཉི་མ་བཅུ་གྲངས་ཕྱིན་འདིར་ཕ་གིར་ཡར་ད་ཁང་པའི་ནང་འཛུལ་བྱས་ཏེ་ཁ་ལག་ཕྱི་ལོགས་ནས་ཉོས་བྱས་བསྡད་པ་ཡིན་འདི་ཡིན་ན་ཞེ་དྲག་སྡུག་པོ་མ་བྱུང་ད་ཡིན་ནའི་ད་ཁོ་རང་དུས་ཚོད་ཀྱི་ཟུར་བཀག་བྱས་དུས་ཚོད་དེ་ད་ཁོ་རང་ཚང་འགྲོ་ཡི་དུས་ཨ་ནི་ཧྲང་ཧའེ་ལ་ཡང་ནད་ཡམས་དེ་སྡུག་རུ་ཞེ་པོ་ཕྱིན་རྗེས། ཁོ་ཚོས་ཕ་གི་ཧྲང་ཧའེ་ཨང་ད་ཁོ་རང་གི་མགྲོན་ཁང་གནས་སའི་ས་ཆ་དེ། ཉེ་ཁུལ་དུ་སུ་གང་གི་ཕུའུ་ཏུང་ཟེར་དེ་རེད་བཞག་ཕུའུ་ཏུང་ཟེར་ད་ཧྲང་ཧའེ་གི་དེང་དུས་ཀྱི་ས་ཁུལ་ཆེ་ཤོས་ཅིག་རེད། ཕུའུ་ཏུང་ཟེར་མཁན་དེ་ཟླ་བ་གསུམ་པའི་ཟླ་མཇུག་ལ་ཡང་ཨ་ནི་དངོས་སུ་དཔེ་བཀག་འགོག་བྱས་རྗེས་བཀག་འདོམས་བྱས་རྗེས་ཡིན་ན་ཕར་དུ་འགྲོ་སྐྱོད་བྱེད་མ་ཆོག་བཟོས་སོང་ཨ། འདི་བཟོས་པའི་རྗེས་ལ་ཡིན་ན་ཨ་ནི་དཔེ། ཁག་ཏུ་ཞེ་པོ་ཕྱིན་བྱས་ད་རྒྱུན་དུ་ཕ་གིར་ཁ་ལག་མངག་ས་འདི་ཡོད་རེད་པ་འདི་གའི་དེའི་ཁྱོན་ནས་ཕར་དུ་འགྲོ་མ་ཆོག་ཙང་ཁ་ལག་མངག་ས་ཁྱོན་ནས་མི་འདུག་ཟེར་མགྲོན་ཁང་འཁྲིས་དེ་གར་ཡང་མོག་མོག་འཚོང་མཁན་ཞིག་འདུག་ད་མོག་མོག་འཚོང་མཁན་དེ་ཁོས་ལྐོག་ལྐོག་སུད་སུད་རེ་བྱེད་བྱས་ད་ཁྲིམས་འགལ་བཟོ་འདྲ་བྱེད་བྱས་ཡིན་ན་ཁོ་ལ་ཡང་ཁ་པར་བཏང་ན་ཨ་ནི་གོང་ཆེན་པོ་བྱེད་བྱས་ཡིན་ན་ཞོགས་ཀས་སྔ་མོ་ནས་ཆུ་ཚོད་བཞི་པ་ལྔ་པ་བཟོ་འདྲ་ལ་ཡང་ཨ་ནི་མགྲོན་ཁང་ནང་ཁ་ལག་སྐྱེལ་ག་ཡོང་གི་འདུག་བྱས་ཙང་ཁོ

འདི་ཡོད་ཙང་ནི་ད་སྔོན་ལ་ཁོ་རང་ཅིག་བྱས་བྱས་ཧྲང་ཧའེ་ནང་བསྡད་ཡག་ཅིག་བྱེད་ཡོད་ས་རེད་ད་ཧྲང་ཧའེ་ལ་དེ་བསྡད་མ་ཐུབ་ནའི་ཁྱད་པར་མི་འདུག་ང་གནམ་གྲུའི་ཐང་ལ་ཕར་ལོག་བྱས་གནམ་གྲུའི་ནང་ལ་བསྡད་བྱས་ཡིན་ན་ཧོང་ཀོང་ལ་ཡང་ཕར་ལོག་དགོས་བསམ་དུས། ད་ཕ་གི་དངོས་གནས་ཀྱི་དུས་ཚོད་དེ་དུས་འགྱངས་བཏང་ཚར་བྱས་ཡིན་ན་མགྲོན་ཁང་དེས་ཁོ་ཚོ་མར་ཕྱི་ལོགས་མར་ཐོན་ཟེར་ལབ་དུས་ཙམ་པ། ཕ་གིའི་རྒྱུད་ལ་ཡང་ཞེ་པོ་ཅིག་བཀག་འདོམས་བྱས་བྱས་ཡིན་ན་གནམ་གྲུའི་ཐང་ལ་འགྲོ་མཁན་གྱི་མོ་ཊ་ཁྱོན་ནས་མི་འདུག། ག་པར་བཙལ་བཙལ་བྱས་ནའི་མོ་ཊ་འཁོར་ཕར་ཚུར་ཁྱོན་འགྲོ་ཆོག་གི་མི་འདུག་ཅིག་རིན་པོ་ཆེ་བཀྲས་རྗེ་རིན་པོ་མོ་ཊ་ལགས་སུ་འདེད་འགྲོ་ཆོག་གི་མི་འདུག་ད་སྒེར་གྱི་ལབ་ནས་ལས་མོ་ཊ་འགྲོ་ས་མི་འདུག་ཨ་ནི་ཁོ་རང་མགྲོན་ཁང་འདི་ནས་མར་དོན་རུ་བཅུག་སོང་མགྲོན་ཁང་ནས་མར་དོན། ཕ་གིར་ཡར་ལག་པར་ཡར་ཅ་ལག་འདི་གྲས་འཁྱེར། ད་གནམ་ཐང་ལ་ནི་འགྲོ་ས་མི་འདུག་ཨ་ནི་ཅིག་ལྟ་དུས་ཙམ་པ་ཧོབ་ཏེ་ཁ་ལ་ནི། ག་ཚོ་གར་བྱུང་སོང་ད་སྤྲང་པོ་ཆགས་བཞག་ག་ད་འགྲོ་ས་མེད་པ་ཆགས་བྱས་མགྲོན་ཁང་གིས་ཡར་ལེན་མ་ཉན་པ་བྱས་ཕར་གནམ་གྲུ་ཐང་བར་དུ་འགྲོ་སའི་མོ་ཊ་དང་དེ་མ་རག་བྱས་བྱས་ཨ་ནི་བསམ་བློ་ཞེ་པོ་ཅིག་བཏང་བྱས་ད་འདུག་སེ་བྱས་བྱས་ཨ་ནི་ཁྲོམ་ལ་ཡར་ད་ག་སོ་ད་དོན་མེད་དེ་འདྲ་འགྲོ་ས་མེད་པ་བྱས་དེར་བསྡད་པ་ལས་ད་གནམ་གྲུ་ཐང་བར་གོམ་པ་རྒྱབ་ན་ཡག་གི་རེད་བསམ་བྱས་ཁོ་རང་གི་འདི་ནང་ལོགས་ལ་ཡར་ལག་གི་ཁ་པར་ནང་ལོགས་ལ་ལྟ་དུས་ཙམ་པ། ཨ་ནི་གནམ་གྲུའི་ཐང་བར་དུ་གོམ་པ་རྒྱབ་ཡག་ལ་ཡང་ཕལ་ཆེར་ཆུ་ཚོད་དགུ་འགོར་གི་རེད་ཅེས་བྲིས་ཤག་ད་ཡིན་ན་ཆུ་ཚོད་དགུ་ཡིན་པ་ཡིན་ན་ལས་དེ་ལྟའི་ལྟས་པས་བྲག་ཁུར་བསམ་བྱས་ཨ་ནི་གོམ་པ་རྒྱབ་བྱས་ཕྱིན་པས་གོམ་པ་རྒྱབ་བྱས་འགྲོ་བ་ད་སྤྱིར་བཏང་གཞུང་ལམ་དེ་མིན་པ་བྱས་ལམ་ཁ་ཀྱོག་ཀྱོག་ཁུག་ཁུག་ད་ཚུ་ད་དེ་ནས་ཅིག་གནམ་ཐང་བར་དུ་ལ་ལ་ཡག་ཅིག་གི་གྲོང་གསེབ་གསུམ་དེ་བཞི་རག་བརྒྱུད་འགྲོ་དགོས་ས་རེད་ད་གྲོང་གསེབ་དེ་ཚོ་ཚུ་ནི་ག་པར་སླེབས་ན་རེད་ཁོ་རང་ཚོ་རང་དཔེ་ལྕགས་དྲ་ཞིག་ད་བཏང་བྱས་ཡིན་ན་ཕྱིའི་མི་ཡོང་རུ་མ་བཅུག་བྱས་བྱས་ད་དེ་ཚོ་ཞོ་ཐེངས་ཟློག་པ་ལ་ཡག་ཅིག་གི་ངུས་བཀྲས་ས་བྱས་དེ་འདྲས་བྱས་བྱས་ཁུག་ཁུག་ཀྱོག་ཀྱོག་ཀག་ཀག་བྱས་བྱས་ཨ་ནི་ལྕགས་དྲ་འདི་འོག་ལ་ཡར་གང་ལྟར་ཁ་བྱས་བྱས་འདིའི་འོག་ནས་ཡར་འཛུལ་ཡོང་དུས་ཙམ་པ་ལ་རྨ་ད་བཟོས་ཨ་ནི་བྱས་བྱས་ཆུ་ཚོད་མང་པོ་གང་དག་གོང་བུ་རྒྱབ་བྱེད་ཡོང་བྱེད་མཐའ་མ་དེ་ཨ་ནི་ཧྲང་ཧའེ་གི་གནམ་གྲུའི་ཐང་དང་ཐག་ཉེ་བོ་ཨོ་ཨོ་ཏུ་བརྒྱུད་དུས་ཨ་ནི་ཕ་གི་བརྒྱུད་དེ་ཨ་ནི་མོ་ཏོ་ཕ་ཚོ་འདི་ངུས་བཀྲས་ས་འདི་མོ་ཏོ་ཡིན་སྐྱོན་དེ་ཏིས་ཏིས་འགྲོ་མཁན་འདུག་ཨ་ནི་མཐའ་མ་དེ་ཁོ་རང་མོ་ཏོ་ཞིག་རག་བྱས་གནམ་གྲུའི་ཐང་དུ་ཡོང་གནམ་གྲུའི་ཐང་གང་ལྟར་སླེབས་པའི་རྗེས་ལ་ཡིན་ཨ་ནི་ཚུལ། ཧོང་ཀོང་ཡར་ལོག་ཐུབ་པ་བྱུང་སོང་ཟེར་བྱས་ཁོ་རང་འདི་འདྲས་ཀྱི་གནས་ཚུལ་ཅིག་བཤད་ཤག་ད་འདི་མ་ཡིན་པའི་དོགས་པ་ལ་ཡང་འདི་འདྲས་མང་པོ་ཞིག་འདུག་ད་ས་གནས་ཀྱི་འདི་མི་མང་ཚོར་དཀའ་ངལ་ཡོད་པའི་གནས་ཚུལ་དེ་ཚོ་ད་ཕལ་ཆེར་བོད་ནང་ལོགས་དང་འདོར་བ་ལ་བཞུགས་མྱོང་མཁན་ཡིན་ན་མཁྱེན་གྱི་རེད་ང་ཚོ་ཕ་གི་ཨུ་ཡོན་ལྷན་ཁང་ཟེར་བ་གྲོང་ཁྱེར་སོ་སོ་སོ་ལ་ཡང་ད་གཞུང་གིས་རྒྱ་ནག་གཞུང་གིས་གང་ལྟར་ཅིག་གིས་འཛིན་སྐྱོང་བྱེད་ཡག་གི་ཅིག་ལས་ཁུངས་ཤིག་དེ་འདྲ་བཙུགས་བཞག་ཡོད་རེད་འདི་འདྲས་སུ་ད་ཧྲང་ཧའེ་ཀྱི་མི་སེར་དེ་ཚོས་ད་ཁོང་ཚོ་ལ་དཀའ་ངལ་འཕྲད་པའི་སྐབས་ལ་ཡང

དེར་མ་ཟད་ད་ད་ལྟའི་དཀའ་ངལ་དེ་གའི་ཚང་མ་ལོག་ཡིན་ན་ད་གང་ལྟར་ད་རེས་ཀྱི་ཡིན་ན་ནད་ཡམས་དེ་ལ་ཡང་འགོག་ཐབས་བྱེད་ཡག་གི་སྲིད་ཇུས་དེ་ཚོ་དཔེ་ཟང་ངི་ཟིང་ངི་དང་ཡག་པོ་མེད་པ་དེ་ཚོས་དེའི་འབྱུང་རྐྱེན་ནས་བྱུང་བ་རེད་ད་ཁྱེད་རང་ལས་སྡུག་བསྔལ་ཆེ་ཙམ་ཞིག་ང་ལ་འདུག་ཞེས་བྱས། གང་ལྟར་མཇུག་ལ་ཡང་ད་དྲུང་ཆེ་དེས་ད་ངུ་སྐད་སྐོར་རྒྱབ་བྱས་ཡིན་བཤད་ཀྱི་འདུག། དེ་མ་ཡིན་པ་ཡིན་ན་གནས་ཚུལ་མང་པོ་བཏབ་ལགས་པ་ལ་ཡང་ཁོང་ཚོ་གཅིག་གི་མི་མང་ཁ་ཤས་ནད་པ་དེ་ཚོ་ཡིན་ན་ཨ་ནི་རྒྱུན་དུ་འཁོར་ནས་ཁོ་ཁྲག་གཙང་མ་མ་བཟོས་ན་ཨ་ནི་གང་ལྟར། མ་འཁྱོལ་མཁན་ནི་མང་པོ་འདུག་ག་ད་དེ་འདྲའི་སྟབས་མང་པོ་གཅིག་གིས་ན་ཁྲག་གཙང་མ་བཟོ་གར་འགྲོ་མ་ཐུབ་བྱས་བྱས་ཨ་ནི་འདས་གྲོངས་སོང་བའི་གནས་ཚུལ་དང་ཡང་ན་གཅིག་ལངས་མ་ཐུབ་པའི་དཀའ་ངལ་དང་དཔེ་ཆ་ཧྲང་ཧའེ་ནང་ལོགས་ཡང་གཅིག་འདི་བྱེད་དུ་ག་སོང་རེད་ཅེས་ཀྱི་སྤྱི་ཚོགས་དྲ་ལམ་ཐོག་ལ་ཡང་ཡིན་ནའི་བརྙན་ཐུང་ཞིག་འདུག་དེའི་ནང་ལ་ཡང་བུད་མེད་ཅིག་གིས་སྐད་ཞེ་པོ་རྒྱབ་བྱས་ནི་ག་རེ་ཟེར་གྱི་འདུག་ཟེར་ན། ད་ང་སྒེའུ་ཁུང་ནང་ནས་མར་སྐད་བརྒྱབས་བྱས་མ་གིར་དགོང་དྲོ་ལ་ཡང་ཅིག་མི་དུག་ལོག་དཀར་པོ་གོན་བྱས་ད་ཉེན་རྟོག་མི་སྣ་ཡིན་ན་ག་རེ་ཡིན་ན་ཁོང་ཚོ་བཀག་བྱས་བསྡད་མཁན་ཞོར་བ་དེ་ཚོར་སྐད་བཅབས་རྗེས། ད་ང་ཡིན་ན་ད་རང་ཞོགས་ཀས་ནས་ད་ལྟ་བར་དུ་ཁྱོད་རང་ཚོར་སྐད་བརྒྱབས་བྱས་བསྡད་པ་ཡིན། ངའི་སྤུ་གུ་ལོ་གཉིས་བྱས་པ་ཅིག་ད་དེ་ཚ་བ་འབར་ནས་ཨར་སྟེང་མི་འདུག་ད་སྐུ་མཁྱེན་ང་སྨན་ཁང་ལ་ཡང་ཁྱུག་ཙམ་འཁྱེར་བཅུག་རོགས་གྱིས། དེ་འདྲས་ང་ཁང་པའི་ནང་ནས་མར་ཐོན་བཅུག་རོགས་གྱིས་ད་ཁྱོད་རང་ཚོ་ལའང་སྤུ་གུ་ཡོད་ཀྱི་རེད་དེ་འདྲས་ཨེ་ནི། མི་ཆོས་ཀྱི་གཅིག་བསམ་བློ་ཏོག་ཙི་འཁོར་ཡག་མི་འདུག་གས་ངའི་དེ་སྤུ་གུ་ཤི་གྲབས་བྱེད་ཀྱི་འདུག་ཟེར་བྱས་བྱས། སྐད་ཞེ་པོ་རྒྱབ་བྱས། ངུ་གི་ངུ་གི་སྐད་རྒྱག་གི་འདུག་གང་ལྟར་མ་གིར་མི་བསྡད་མཁན་དེ་གས་དེ་ནི་ཡ་ཙེ་ཙིར་ཕྱིན་མི་མི་ཙིར་ཕྱིན་གང་ལྟར་ཁོང་ཚོ་ལ་ཚོར་བ་ནི་ཁ་སྐད་ཡོད་པའི་བཟོ་འདྲ་མི་འདུག་དེ་འདྲས་པར་གཅིག་འདུག་དེ་མ་ཡིན་གཅིག་ཡང་བུད་མེད་གཞན་པ་གཅིག་གི་ཡང་ས་ཁུལ་གཞན་པ་གཅིག་རེད་ཤག་ད་ངའི་དེ་གྲོང་པ་གཅིག་གི་ཡིན་ན་སྤོ་ལགས་ཅིག་ཡོད་དེ་སྙིང་གི་ན་ཚ་ན་བྱས་ཡིན་ན་མགྱོགས་པོ་སྨན་ཁང་ནང་མ་བསྐྱལ་ན་ཤི་ས་རེད། ད་ཡིན་ནའི་ལེ་ངས་སྐྱེལ་དགོས་བསམ་ནའི་ལེ་དེ་དེ་གས་མི་དེ་གས་དེ་བཀག་བྱས་གང་དག་ནད་པ་དག་དེ་གས་མ་ཁྱོན་ཐོན་བཅུག་མི་འདུག་ངས་མོ་རོ་ཀོར་བཏང་བཅུག་མི་འདུག་ད་དེ་འདྲས་གི་འདྲས་རེད་ཅེས་སྐད་རྒྱབ་པའི་གནས་ཚུལ་ཅིག་འདུག་ད་དེ་འདྲས་གསུམ་དེ་ད་གང་དག་ཅིག་གྲངས་མེད་རེད་ཅེས་དེ་རིང་ཁ་སང་ཡིན་ན་སྤྱི་ཚོགས་དྲ་ལམ་ཁག་ནས་བལྟ་ཡས་འདུག་ད་མཐའ་མ་དེ་ལ་ཡང་ངས་ཅིག་ངོ་སྤྲོད་ཞུ་ཡ་གི་གནས་ཚུལ་དེ་ཡིན་ན་ཅིག་བྱེད་དུས་གོས་དྲ་བར་བྲིས་ཤག་འདི་ག་རེ་འདུག་ཟེར་ན། རྒྱ་མི་གཅིག་གིས་ཁོ་རང་གི་ལོ་རྒྱུས་ཤིག་བྲིས་བཞག་ཤག་འདི་ཡིན་ན་འདིའི་སྔོན་ལ་ད་ཡུར་ཁུན་ལ་དམག་མ་བརྒྱབ་གོང་ལ་ཡིན་ན་བོད་ཡུར་ཁུན་ནང་ལོག་ལ་ཡང་ད་རྒྱ་མི་བསྡད་མཁན་མང་པོ་རེད་པ། དེ་འདྲས་ཅིག་ཧྲང་ཧའེ་ནས་ཡིན་པའི་རྒྱ་མི་གཅིག་ཕི་གས་བསྡད་མཁན་ཅིག་ཤག། བྱས་ཙང་ཁོ་རང་གི་ཡུར་ཁུན་གྱི་རྒྱལ་ས Kyiv ཟེར་མཁན་འདིར་ཡོད། ཨ་ཕི་གས་ཡུར་ཁུན་ལ་ཡང་དམག་རྒྱག་ཡ་དེ་གས་འགོ་བཙུགས། བཙུགས་ཚར་སོང་དམག་བརྒྱབ་དུས་ཙམ་པ་ཁོང་ཚོ་གབ་བྱས་བསྡད་དུས་ཙམ་པ། ད་གབ་དཀའ་ངལ་ག་ཚད་འཕྲད་ནས་མ་འཕྲད་ནས།

ཁ་ལག་འདི་ཁོ་རང་དེ་རྒྱ་མི་སོང་ཙང་ད་རྒྱ་མིའི་ཁ་ལག་འདི་རག་གི་འདུག་རིན་པ་སྤྲད་མི་དགོས་པ། ཨ་འདི་ནས་ཨ་ནི་དཔེ་འདྲི་ཞིབ་བྱས་བྱས་ད་ཡིན་ན་ཕར་ལོག་ན་མིན་གཞུང་མ་རེད་བསམས་བྱས་རྒྱ་ནག་ལ་ཕར་ལོག་པ་ཡིན་ལོག་བྱས་དང་པོ་དེ་ཡིན་ན་ཏཱ་ལི་ཨན་ཟེར་མཁན་དེར་སླེབས་སོང་གྲོང་ཁྱེར་ཏཱ་ལི་ཨན་སླེབས་ད་ཨ་ནི་ཨ་ལི་ད་ཕི་གའི་དེར་གེར་ཕྱི་རྒྱལ་ནས་ཡོང་པའི་སྒང་ག་ཟུར་བཀག་བྱས་མགྲོན་ཁང་ནང་བཅུག་ཤག་ཁོ་རང་མགྲོན་ཁང་ནང་ལོག་ལ་ཉིན་མ་བཅུ་བཞི་བཅུག་བྱུང་ཕི་གའི་བཅུ་བཞིའི་རིང་ལ་ཡིན་ན་འོན་རྟག་པར་རེད་ཅེས་ད་ཁང་པའི་ནང་ལོག་ལ་ཡང་ཁོང་ཚོ་དེ་ཐུག་པ་ཆུ་ཁོལ་མའི་ནང་སྦང་ཡ་ཞིག་འདུག་ག། དེ་འདྲ་སེ་ཅིག་མིན་ཟ་ཡ་མི་འདུག་འདི་བཟས་བྱས་བསྡད་པ་ཡིན། ཨ་འདི་ནས་ཟུར་བཀག་གི་ཉིན་མ་བཅུ་བཞི་ཚང་ནས་འོ་ད་ཐར་བ་ཡིན་ད་ང་ནང་ལ་ལོག་ཡ་རེད་བསམས་ཧྲང་ཧའེ་ལ་ཡོང་བས་ད་དེ་རིང་ཁ་སང་ང་ཧྲང་ཧའེ་ཁང་པའི་ནང་བསྡད་ཡོད་ད་ཡིན་ན་ང་ཁ་ལག་སྐོར་ཟ་ཡ་མེད་པར་གྲོད་ཁོག་ལྟོགས་བྱས་བསྡད་ཡོད། བྱས་ཙང་ཀ། དེ་རིང་ཁ་སང་དམག་འཁྲུག་བྱུང་བཞིན་པའི་ཨ་ནི་ཡུར་ཁུན་ནང་ལ་ཡང་ཁོ་རང་གབ་བྱས་བསྡད་དུས། ཤ་དང་མཚལ་ཟ་ཡག་འདུག་དེ་ནས་ནི་སྐྱབས་བཅོལ་རོ་མེ་ནི་ཡར་འགྲོ་དུས་ཙམ་པར་ཡིན་ན་རིན་པ་མི་དགོས་པར་ཡང་ཁ་ལག་ཟ་ཡག་བྱུང་དེ་ནས་རྒྱ་ནག་སླེབས་ནས་དང་པོ་དེ་ཡིན་ན་ཐུག་པ་ཆུ་ནང་སྦངས་བྱས་ཟ་བྱས་དེ་ཁོ་ཁྱེར་བྱུང་ད་དེ་རིང་ཁའི་ཧྲང་ཧའེ་ནང་ཡིན་ན་ལྟོ་ཁྱེར་འདི་མེད་པ་ཆགས་སོང་བྱས་ཙང་ད་ང་ད་ལྟ་ཡུར་ཁུན་ནས་བོད་མ་ཡོང་ནའི་ཡོང་བའི་འགྱོད་པ་སྐྱེ་གི་འདུག་ཟེར་ཅིག་དེ་འདྲས་ཀྱི་གནས་ཚུལ་ཅིག་བཀོད་ཤག་འདི་དང་བཅས་བྱས་ད་གང་ལྟར་དེ་རིང་གི་གནས་ཚུལ་དེ་ཚོ་ནས་ཡིན་ན་ཅིག་ང་ཚོའི་གསན་མཁན་རྣམ་པ་ཚོས་ད་རེས་ཀྱི་ཧྲང་ཧའེ་ནང་ལོག་མི་མང་ཚོ་ལ་ཡང་དཀའ་ངལ་གང་འདྲས་འཕྲད་ཀྱི་ཡོད་མེད་འདི་གནས་ཚུལ་གཅིག་གིས་མཁྱེན་ཐུབ་པའི་རེ་བ་ཡོད། ད་རེས་ང་ཚོའི། Podcast། བསྐྱར་ཞིབ་ལས་རིམ་འདི། མཇུག་ད་གར་སྒྲིལ་གྱི་ཡིན། རྗེས་མ་གི་ལས་རིམ་འདི་གསན་རྒྱུ་མ་བསྙེལ་རོགས་གནང་ཐུགས་རྗེ་ཆེ།